ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བདུན། རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་དེའི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལེ་ཚན་དེ་གཙོ་སྐྱོང་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་གཏམ་གླེང་གི་ལེ་ཚན་དེའི་འགོ་འཛུགས་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW། RFA ཚེག ORG དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། དེ་རིང་གི་གཏམ་གླེང་གི་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ནས་ཐོག་མར་ཕྱི་ལུགས་ཉིས་སྟོང་ཉི་ཤུ་རྩ་བཞི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། དེ་རིང་གི་ལེ་ཚན་ནང་བལ་ཡུལ་ནང་དུ་ཡོད་པའི་ནང་པའི་གནས་ཆེན་ལ་ཕྱི་ཡི་གནས་བཤད་སྐོར་ཨ་མི་རི་ཀའི North Carolina མངའ་སྡེའི་རྒྱལ་ས Raleigh ནང་ལ་བཅའ་བཞུགས་གནང་མཁན་ངག་དབང་ཆོས་ཅན་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། ངག་དབང་ཆོས་ཅན་ལགས་ཁོང་ནི་ཨིན་བདེ་མཆོག་དང་རྗེ་བཙུན་མི་ལ་རས་པའི་གི་གནས་ཆེན་ལ་ཕྱིའི་སྐོར་ལ་ཨེ་ནི་ཕ་མ་དང་མི་རབས་རྒན་པའི་དྲུང་ནས་ངག་རྒྱུན་གྱི་གནས་བཤད་གསན་མྱོང་མཁན་ཞིག་དང་ལྷག་པར་དུ་ལ་ཕྱི་གི་གནས་བཤད་ཀྱི་དཔེ་ཆ་ལྟ་ཀློག་གནང་མྱོང་མཁན་དང། ཨེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་དངོས་སུ་ཨེ་ནི་ལ་ཕྱི་ཁུལ་ལ་གནས་མཇལ་དུ་ཕེབས་མྱོང་མཁན་ཞིག་རེད། ངག་དབང་ཆོས་ཅན་ལགས་ཁོང་གི་ལོ་རྒྱུས་མདོར་བསྡུས་ཙམ་ཞུས་པ་ཡིན་ན་ཁོང་ཨ་མི་རི་ཀའི་ནང་ལ་གཞིས་སྤོས་མ་གནང་པའི་གོང་ལ་རྒྱ་གར་དང་བལ་ཡུལ་ནང་དུ་ཡོད་པའི་བོད་པའི་སློབ་གྲྭ་མང་པོའི་ནང་ལ་ཨེ་ནི་ལོ་མང་པོའི་རིང་དགེ་རྒན་དང་སློབ་སྤྱི། འཛིན་སྐྱོང་སོགས་ཀྱི་ཕྱག་ལས་གནང་མྱོང་མཁན་ཞིག་ཡིན་པ་དང་དེ་རིང་ཁ་སང་ཁོང་ཨ་མི་རི་ཀའི North Carolina མངའ་སྡེའི་ནང་ལ་བཞུགས་བཞིན་པ་རེད། ཨིན་ཐོག་མར་ངག་དབང་ཆོས་ཅན་ལགས་ང་ཚོའི་གཏམ་གླེང་གི་ལེ་ཚན་ནང་ལ་ཕེབས་པར་ཐུགས་རྗེ་གནང་ཨིན་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཚེ་དབང་ལགས། རྒན་ངག་དབང་ཆོས་ཅན་ལགས་སྤྱིར་བཏང་བྱས་ན་ཅིག་ད་བལ་ཡུལ་འདི་ཅིག་གི་ལུང་པ་འདི་ཆ་ཚང་ཅིག་གནས་རྩ་ཆེན་པོ་འདི་འདྲ་མང་པོ་ཞིག་ཡོད་རེད། འདི་ནང་ནས་ཅིག་ཡང་ཅིག་ད་ཕ་གིའི་ལ་ཕྱི་ལབ་ཡག་གི་གནས་རྩ་ཆེན་པོ་ཅིག་ཡོད་པ་འདྲ་ད་དེ་ཅིག་གི་ང་རང་དངོས་སུ་འགྲོ་མ་མྱོང་དེ་ཅིག་ད་གོ་ཐོས་བྱས་པ་ཡིན་ན་གནས་དེ་རྩ་ཆེན་པོ་ཞིག་ཡིན་པའི་གི་གནས་ཚུལ་འདུག།

ཨཱ་ནི་ད་ང་ཚོ་ཡིན་ན Sanskrit ནང་ལ Chakrasamvara གི་ཨཱ་ནི་གསང་སྔགས་ཀྱི་གནས་ཁྱད་པར་ཅན་ཞིག་རེད་ཟེར། འདི་གསུང་གི་ཡོད་པ་རེད། ད་ང་རང་ཆ་བཞག་པ་ཡིན་ན་སྔས་མ་བོད་ལ་ཡིན་དུས་ད་ལོ་ཕལ་ཆེར་བརྒྱད་པ་དགུ་པ་ཡིན་དུས་དེ་དུས་ཕ་མའི་མཉམ་དུ་ལ་ཨཱ་ནི་ཅིག་ང་སྐྱེས་ས་དེ་ནས་ཕར་གངས་ལ་ཞིག་བརྒྱུད་ནས་ཨཱ་ནི་གོམ་པ་བརྒྱབ་ནས་ཕྱིན་པ་ཡིན་ན་ཨཱ་ནི་ག་ལི་གངས་ལ་དེ་བརྒལ་བ་དང་མར་ཡུལ་ལྗོངས་སྐྱིད་པོ་ཞིག་ལ་སླེབས་བྱུང་ནས་གནས་དེ་མཇལ་ཁ་ལ་བོད་མ་ཤོར་གོང་ནས་འགྲོ་མྱོང།

ང་ཆགས་སྟངས་ཤིག་ཞུ་བ་ཡིན་ན་དང་སྒྲུབ་ཕུག་སྐད་གྲགས་ཆེ་བ་བཞི་ཙམ་ཞིག་འདུག་གཅིག་དེ་གཉའ་ནང་གྲོད་པ་ཕུག་ཟེར་མཁན་ཞིག་ཡོད་རེད་ཨ་ནི་གངས་ཏེ་སེ་རྩ་ལ་ག་རེ་སྒྲུབ་ཕུག་ཅིག་ཡོད་ད་ངས་སྒྲུབ་ཕུག་བཞི་དེའི་སྐོར་ལ་ཞེ་དྲག་བཤད་ནས་གཙོ་བོ་ད་ལ་ཕྱིའི་སྐོར་དེ་ངས་ག་རེ་བྱས་པས་ཟེར་ན་གཅིག་ལ་ད་ང་རང་ཟླ་བཞི་གོང་དུ་ཞུས་པ་ནང་བཞིན་བོད་ལ་ཡོད་དུས་ཙམ་ནས་ཕ་མེས་ཀྱི་སྔོན་ནས་ཨ་ནི་མང་པོ་ཞིག། གསུང་སྟངས་ནས་ཅིག་ཧ་གོ་བ་དང་སོ་སོ་དངོས་སུ་དེ་ཕྱིན་པ་ཅིག་བྱས་རོགས་ད་ལོ་བརྒྱད་པ་དགུ་པ་ཞིག་རེད་གསལ་ཐག་ཆོད་དྲན་གྱི་འདུག་ཨ་འདིའི་རྗེས་ནས་ད་ལྟ་ད་ལོ་ང་ཕྱི་ཟླ་བཞི་པའི་ནང་ལ་གནས་སྐོར་ཞིག་འགྲོ་ཡས་བྱས་ནས་བྱས་པ་ཡིན་ཏེ་ཨ་ནི་འདི་གནས་སྐོར་དེ་འགྲོ་དུས་ཙམ་ནས་ཡ་གིའི་ལམ་ཁ་ལ་དེ་མ་ཐར་བ་བྱས་ནས་འགོར་ནས་ཨ་ནི་ས་ཆ་དེ་ཡི་གི་ད་ལྟ་ཕྱོགས་ཤམ་ཟེར་མཚོ་ཤམ་ཟེར་གྱི་འདུག་མཚོ་ཤམ་ཟེར་གྱི་འདི་ལུང་པ་དེ་ཡི་ཡ་ཨ་ནི་དེ་ཞིག་འདུག་ག་ངས་མ་རོང་ཤག་གིས་ད་དགེ་འདུན་པ་གཅིག་རང་ཞིག་དེར་བཞུགས་ཤག་ཁོང་ལགས་དེ་མང་ཆེ་བ་ནེ་པཱ་ལ་ནེ་པཱ་ལ་བཞུགས་བདག། བྱང་ཆུབ་སེམས་དཔར་ཁོ་རང་ལ་གནས་ཡིག་རྒྱས་པོ་ཞེ་པོ་ཅིག་བོད་ནས་ཐོན་པའི་གནས་ཡིག་ཞིབ་ཕྲ་ཞིག་གོ། འདི་ཁོ་རང་ང་ལ་ཅིག་བཀའ་འདྲི་ཞུས་པས་འདི་ཁོ་རང་གིས་འདི། བདག་གིས་ང་ལ་ཕུལ་ཡས་མེད་དེ་ངས་མ་འོངས་པ་ལ་ཐབས་ཤེས་ཞུ་གོ་དེ་ང་ལ་བོད་ནས་རག་བྱུང། འདི་དེབ་དེ་དེ་ངས་ཆ་ཚང་ཀློག་པ་ཡིན་མགྱོགས་པོ་མགྱོགས་པོ། ཀློག་ནས་ད་དེའི་སྐོར་ནས་གང་ཤེས་པ་དེ་ད་རིང་ཅིག་ཞུ་གི་ཡིན་ཨ་ནི་ཕ་མས་ག་རེ་གསུངས་པ་དེ་ཅིག་བྱས་ན་ང་རང་དངོས་སུ་ཆུང་ཆུང་སྒང་ལ་ཐེངས་མ་ཅིག་ཕྱིན་པ་ད་འདི་ལ་གཞི་བཞག་དུས་ཙམ་ནས་ལ་ཕྱི་ཁོ་རང་རེད་ད་གནས་ཆེན་ཕུག་བཞི་དེ་དག་དང་ད་གྲངས་ཀ་དེ་ང་ཏག་ཏག་དྲན་གྱི་མི་འདུག་གཉའ་ནང་གྲོད་པ་ཕུག་ཨ་གཅིག་ད་གངས་རིན་པོ་ཆེ་རྩ་ལ་གཅིག་ག་བ་ཡིན་ན་གཅིག་ཡོད་རེད་ཟེར་དུ་ད་ཅི་ཡོལ་མོ་གི་ཡན་འདི་པ་ཟེར་བདེན་གྲོགས་བལ་ཡུལ་ཡོལ་མོ་ཟེར་མཁན་དེ་ལགས་སོ། ད་ད་ད་ད་འདི་གི་ནང་ལ་ད་ད་ལ་ཕྱི་ལ་ཡོད་པ་དེ་བདུད་འདུལ་ཕུག་ཟེར་མཁན་དེ་རེད་གཙོ་བོ་བདུད་ལགས་སོ། འདུལ་ཕུག་ཟེར་མཁན་དེ་ད་འདི་རེད་དོ་གཙོ་བོ་འདི་ཁ་སོས།

ད་ལྟའི་རྒྱུན་རིང་པོ་ལྷག་གོ་རྩམ་པ་ཉི་མ་རེ་ལ་ཐུར་མ་གང་དང་མཆོད་ནས་ནི། ཏིང་ངེ་འཛིན་ལ་ཞུགས་ནས་སྒོམ་བརྒྱབ་ནས་བཞུགས་པ་རེད། སྒོམ་བརྒྱབ་ནས་བཞུགས་པའི་སྐབས་དེ་ལ་ནི། དཔྱིད་ཀའི་དུ་བ་ལ་བདུད་མང་པོ་དང་དེའི་དེ་ས་བདག་དང་དེ་ཚོ་ཨ་ནི། ཚེ་རིང་མ་ལྔ་ཟེར་མཁན་ལ་སོགས་པ་དེ་ཚོ་གིས་དེ་དུས་ད་སྲུང་མ་གང་ཡང་མེད་པར། གནོད་འཚེ་འདྲ་བོ་མང་པོ་གནང་དུས་ད་ནི་ཚང་མ་ཞི་བའི་ཐོག་ནས་སྒོམ་བརྒྱབ་ནས་ཨ་ནི།

ཨེམ་ཆི་གཡུ་ཐོག་ཡོན་ཏན་མགོན་པོ་ལགས་བཞུགས་ཁོང་ཨ་ནི་དེ་ཡང་ཅིག་གསང་སྔགས་དང་འབྲེལ་བ་ཡོད་དུས་ད་ནི་ཨ་ནི་གསང་སྔགས་ཀྱི་འདི་བྱེད་དུས་ད་ནི་དེ་གོ་དཱ་བ་རི་ལ་ཨ་ནི་དེ་ལ་ཕྱི་ལ་ཨ་ནི་ཁོ་རང་སྒོམ་བརྒྱབ་ནས་བཞུགས་པ་རེད། དེ་སྒོམ་བརྒྱབ་ནས་བསྡད་ས་དུས་རབས་བརྒྱད་པའི་སྐབས་ལ་རེད་ད། དེའི་གི་ཁོ་རང་གི་སྒྲུབ་ཕུག་ཅིག་འདུག་ག་གཡུ་ཐོག།

ཨ་ནི། འདི་ཨམ་ཅི། གཡུ་ཐོག་ཡོན་ཏན་མགོན་པོ་གི། སྒྲུབ་ཕུག་འདི་མཇལ་ག་ལ་ད་ཅི། རྒྱལ་སྤྱིའི་གི་ད་ཨེམ་ཆི་དང། སྨན་པ་བོད་སྨན་གྱི་ད། སློབ་སྦྱོང་བྱེད་མཁན་སློབ་ཕྲུག་པ་དེ་ཡ། ཕྱིན། ཨ་འདས་སྒོམ་རྒྱབ། གནས་མཇལ་ག་ཕྱིན་ཨ་འདི་ག་ལ་ཉམས་ལེན་བྱས་ཐ་ན་འདི་བ་ལ། ཁོ་ཚོ་ཞིབ་འཇུག་བྱས་དེ་འདྲས་བྱས་ནས། བཅར་མཁན་དེ་རིམ་པ་ཞེ་པོ་ཅིག་ཡོད་རེད། འདི་ལྕགས་ཟ་སྒྲུབ་ཕུག་དེ་ཡང།

བྱས་ཏེ་ཁོ་རང་ཉི་ཁྲི་ལྔ་སྟོང་ལྔ་བརྒྱ་ལྔ་བརྒྱད་ཀྱི་སློབ་མ་དེ་ཚོ་གིས་ཉི་མ་གཅིག་ལ་ཁྱོན་ནས་ས་རྡོ་འོར་ནས་སོ་སོའི་གཟུགས་པོའི་སྒང་ལ། ཨ་ནི་མཆོད་རྟེན། བྱང་ཆུབ་མཆོད་རྟེན་ཅིག་བཞེངས་བཞག་འདུག། དེའི་བྱང་ཆུབ་མཆོད་རྟེན་འདི་དག་དེ་ནས་ད་ལྟ། དེའི་བྱང་ཆུབ་མཆོད་རྟེན་འདི་སྒྲུབ་ཕུག་གི་ཉི་འོད་ཉི་མ་དེར་བཞག་ཐབས་མ་བཙལ།

གཙང་པོ་ཅིག་གཞན་པ་ཞིག་ནས་རོང་ཤར་ནས་ཡོང་གི་ཡོད་མིན་ན་ཅིག་ནས་ཡིན་པ་དང། དེ་གཙང་པོ་གཉིས་ཀྱི་བར་རུ་དེ་ནི་ཆོས་རྒྱལ་ཆོས་ར་དགེ་འཕེལ་གླིང་ཟེར་ཞིག་དགོན་པ་ཞིག་འོ་དེ་དགོན་པ་རྙིང་པ་དེ་ད་དེ་ཡས་ད་ད་ད་ཅི་ད་མཆོད་རྟེན་བཞེངས་གནང་མཁན་བྱང་ཆུབ་མཆོད་རྟེན་བཞེངས་མཁན་ཡང་ཚོགས་དྲུག་རང་གྲོལ་ཞུ་མཁན་དེ་གི་ད་ཞབས་དཀར་ཚོགས་དྲུག་རང་གྲོལ་ལགས་ཞུ་མཁན་དེ་གི་གཅིག་སྟོང་བརྒྱད་བརྒྱ་སུམ་ཅུ་ལོ་ལ་ནི་དེ་དགོན་པ་དེ་ཕྱག་བཏབ་པ་རེད་ས་ཨ་ནི་ད་དགོན་པ་དེ་དེའི་ནང་ལ་ནི་བོད་ཀྱི་དང་བོད་རང་བཙན་སྐོར་ལ་ཡིན་ན་རེ་དེའི་ཕྱིས་སུ་ཡིན་ན་རེ་བོད་ཀྱི་བླ་ཆེན་མང་པོ་བཞུགས་ཤིང་དགོན་པ་དེ་བཅར་གི་ཡོད་པ་དང། ད་ངེད་ཀྱི་ལོ་རྒྱུས་ལ་བརྗོད་ན་དེ་ད་ལྟ་དེ་ཁ་སང་རྣམ་ཐར་ནང་ལ་ཡག་པོ་གསལ་གྱི་མི་འདུག་ངེད་ཀྱི་ཕ་མ་དེ་ཕ་མའི་སྐབས་ལ་གོ་ཡས་བྱས་པ་ཡིན་ན་དེ་འདྲ་ཞིག་གོ་སོང་ད་ལྟ་སྔོན་མ། ད་ཁྱོད་རྗེ་བཙུན་མི་ལ་རས་པ་བར་དུ་ཕེབས་པའི་སྒྲུབ་ཕུག་ཡོད་ས་དང། སྒོམ་སྐྱོན་ས་འདི་འདྲའི་གི་ས་ཆ་བོད་ཀྱི་ས་ཆ་ག་ས་ག་ལ་ད་ཡོད་པའི་སྐོར་ལ་དེ་འདྲའི་གི་ད་སྒྲུབ་ཕུག་སྐད་གྲགས་ཆེན་པོ་བཞི་ཡོད་ས་དེ་བ་ལ་དགོན་པ་དེ་འདྲ་ཆགས་ཡོད་ས་རེད་པ་དེ་ཚོ་དགོན་པ་དེ་ཚོ་ནི་རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་ལ་ནི་དུས་དེ་དགོན་པ་དེ་ཚོ་ལ་ད་ཉམས་གསོ་དང་ཅིག་བྱས་ནས་སྡེ་པ་གཞུང་ནས་དེ་འདྲའི་རྩེ་དྲུང་ང་རྩེ་དྲུང་བཞི་བཏང་པ་རེད། རྩེ་དྲུང་བཏང་ནས་ནི་དགོན་པ་དེ་ཚོ་ལ་ཅིག་བྱས་དུས་བྱས་ས་དེ་འདྲའི་སྐབས་ལ་ད་ད་ནི་གཉའ་ནང་འཕེལ་རྒྱས་གླིང་འདྲ་བ་རེད་ཅིག།

འདི་དགོན་པ་དེའི་ནང་ལ་བླ་ཆེན་མང་པོ་ཕེབས་པ་དང་ཨ་ནི་དགོན་པའི་གཡས་གཡོན་དེ་ལ་ཡང་རྒན་གསོ་ཁང་ཞིག་བྱས་ད་དགུང་ལོ་དཔེར་ན་བརྒྱད་ཅུ་ནས་བརྒྱད་ཅུ་དགུ་བཅུ་ཕེབས་པ་ལས་ཀྱིན་རྒན་གསོ་རྒན་འཁོགས་མང་པོ་ཅིག་བྱས་ཨ་ནི་དགོན་པ་དེའི་ནང་ལ་ད་གནས་སྐོར་བར་འགྲོ་བ་ཡིན་ན་བསྡད་ས་མེད་པ་ཡིན་ན་ཨ་ནི་དེ་ཡ་ཞིག་བཞུགས་ས་གི་ཡང་ཅིག་ཨ་ཅིག་ཁོང་ཚོས་གི་ད་ཅིག་བཞུགས་ཡུལ་འདྲ་བོ་ད་ཞེ་པོ་སྐྱིད་པོ་ད་བདེ་བོ་ད་ཡོད་མ་དེ་བཞུགས་ཡུལ་རུ་བྱས་ཨ་ནི་དེ་ཚོང་ཁང་ཐབ་ཆས་བྱས་བྱས་བྱས་ནས་འདི་འདྲའི་ཞིག་ཡོད་པ་བྱས་ནས་དགོན་པ་ནས་ཞལ་ལག་གནང་འདི་འདྲ་ཞིག་ཡོད་ས་རེད་འདི་འདྲ་བྱས། ཨ་ནི་དེ་གི་གང་ཟེར་བ་ལ་ད་ལ་ཕྱི་བའི་ཁོ་རང་གི་ད་ཡུལ་མི་བསྡད་ས་ཡ་གར་ཁོང་ཚོ་དེ་བསྡད་ཀྱི་འདུག་ཨ་ཡོང། ཅིག་ཡུལ་མི་ཚོ་དེ་གྲོང་ཚོ་ཞིག་བྱས། ཨ་ནི་གྲོང་ཚོ་དེ་ནང་ལ་དེ་ཁོ་ཚོ་མང་ཆེ་ད་ཅིག་ཨ་འཚོ་བ་སྐྱེལ་སྟངས་འདྲ་པོ་དེ་ད་སྒོ་ཕྱུགས་སེམས་ཅན

ཧྥི་ཏི་བྱས་པ་ཡིན་ན་ཕལ་ཆེར་གཅིག་སྟོང་སྟོང་ཕྲག་བཅུ་གསུམ་ནས་བཅོ་ལྔ་བར་རུ་མཐོ་པོ་ཞེ་པོ་ཞིག་རེད་བྱ། བཅུ་གསུམ་ནས་བཅོ་ལྔ་ཙམ་ཡིན་ནའི་ལུང་པ་དེ་དཔེ་དབྱར་ཁ་ད་ཞིག་འགྲོ་འགྲོ་ཡའི་དུས་ཚོད་འགྲོ་བ་ཡིན་ན་སྤྱི་ཟླ་བཞི་པའི་ཟླ་མཇུག་དེ་ནི་ལྔ་པ་དྲུག་པའི་འགོ་ཤག་དེ་དཔེ་ཡག་པོ་ཡོད་རེད་སུ་ལུང་པ་དེ་ཕྱི་མ་ལ་མེ་ཏོག་སྣ་ཚོགས་དང་དེ་ནི་ལུང་པ་དེ་ཅིག་གི་དྲི་ཞིམ་གྱི་ད་ཅིག། ཤིང་ནགས་དེ་ཚོ་ཤུག་པ། བ་ལུ་སུ་ལུ་ཟེར་མཁན་དེ་དག་དེ་གི་ལ་ཕྱི་སྤོས་དེ་སྐད་གྲགས་ཞེ་པོ་ཞིག་ཡོད་རེད་ད་ལྟ་སྤོས་ལ་ཕྱི་སྤོས་ཁ་ཤས་ཀྱི་ནགས་ཨེ་ཉོས་ནས་ང་ཚོའི་ཚོང་ཁང་ནང་ལ་བཞག་གི་ཡོད། ཨ་དེ་སྤོས་ཡོད་ཚད་བཙལ་ནས་ཁྱེད་ཚོ་ལུང་པ་སྐྱིད་པོ་ཞུ་བཞིན་ཡོད་པས་འདི་རེ་བཞག་ཆ་ཚང། ད་ལུང་པ་དེ་གི་གནས་མཐོ་ཤོས་ད་ལྟ་ཟེ་ཕུག་ཟེར་མཁན་དེ་ཕལ་ཆེར

ད་ནི་སྐྱོན་མེད། གཅིག་གིས་དཔེ། སྒོམ་ཡག་པོ་བརྒྱབ་ནས་ཞུ་ཉི་མ་གཉིས་གསུམ་བསྡད་གསུམ་བཞི་བསྡད་པ་ཡིན་ན་ག་ལེ་ག་ལེ་ཁོ་སྐྱོན་མེད། འདི་གི་ལྷ། བླ་མ་དང་ཡི་དམ་དང་དེ་ཚོ་གིས་ཅིག་བྱས་ནས་མཚན་ལ་ནི་རང་བཞིན་གྱིས་དུང་རྒྱ་གླིང་སྐད་དེ་འདྲ་གོ་ཡས་ཡོད་རེད། དེ་ཡུལ་མི་དེ་འདི་འདྲ་བཤད་སྲོལ་ཡོད་རེད་ཟེར། དུང་རྒྱ་གླིང་དང། དེ་འདྲའི་སྐད་གོ་ནས། ཨ་ནི་ཕར་དེ་ནས་ཕུག་པ་དེ་གི་ཁྱད་ཆོས་ཞིག་ཡོད་དུས་ཕུག་པ་དེ་གི་ཡང། གཡས་ཕྱོགས་དེ་ད་ད་ལྟ་དེ་འདུག་བ། ཆུ་མིག། ཆུ་མིག་དེ་ད་མགོན་པོ་ཕྱག་བཞི་པ་གི། མགོན་པོ་ཕྱག་བཞི་པ་གི་དེ་ནས་ད་ལྟ་གཅིག་གི་ག་ཟེར་ད་གཅིག་གི། གཅིག་གི་སཾ་སྐྲྀ་ཏ་ནང་མ་ཧཱ་ཀཱ་ལ་སོགས་མ་ལ་ཁོང་གིས་ནི་རྗེ་བཙུན་མི་ལ་རས་པ་ལ་ད་ལྟ་བ་ལ་འཐུང་ཆུ་མེད་དུས་ཙཱ་ནས་ཨ་ནི་འཐུང་ཆུ་ཞིག་བཟོས་ནས་ཨ་ནི་འཐུང་ཆུ་ཞིག་རེད་ཟེར། འཐུང་ཆུ་དང་དེའི་ཆུ་མིག་དེ་ཁྱད་མཚར་པོ་ཅིག་ལ་མི་ཚོས་བཤད་སྲོལ་བྱས་པ་ཡིན་ན། ཆུ་མིག་དེ་ལ་ད་གཅིག་གི། མི་ད་སྟོང་ཕྲག་གཅིག་གིས་འཐུངས་པ་ཡིན་ན་ཆུ་མིག་དེ་མར་ཉུང་འགྲོ་ཡས་ཡོད་མ་རེད། འོ་ཡང་དེ་དུག་བཞག་ན་ཡང་ཁེངས་ཡས་ལུད་ཡས་ཡོད་མ་རེད། ཨ་ནི་ཆུ་འདི་གཅིག་གི་དགུན་ཁ་ཡིན་ན་གནམ་གཤིས་འདི་འདྲའི་གྲང་མོ་ཡོད་རེད་ད་དེ་ལ་ཡིན་ན་ཡང་འཁྱགས་པ་ཆགས་ཡས་དེ་འདྲས་མེད་པ། དབྱར་ཁ་ཚ་བ་ཡིན་ན་ཡང་གྲང་འདུག་གི་ཡོད་པ་ཆུ་མིག་འདི་འདྲས་ཅིག་ཡོད་པ་ཞིག། སྒྲུབ་ཕུག་དེ་ནས་ཕར་གཡས་ལ་ཁྱུག་ཙམ་ཕྱིན་པ་རེད་བ་ཨ་ནི་རྗེ་བཙུན་མི་ལ་རས་པའི་གིས་ད་ལུང་པ་འདི་ནང་ལ་ཡང་གནས་མཇལ་ཡས་དལ་གྱིས་སྒྲུབ་ཕུག་མང་པོ་ཅིག་གི་སྒང་ལ་ཨ་ནི་མི་ལ་རས་པའི་གིས་ད་ནི་ཞབས་རྗེས་སྐད་གྲགས་ཆེ་བ་གསུམ་མཇལ་ཡས་འདུག་བ། ལོང། ཞབས་རྗེས། ད་ཞབས་རྗེས་སྐད་གྲགས་ཆེན་པོ་དེ་གཅིག་དེ་ཞབས་རྗེས་གཅིག་དེ་འོ་དེ་ཡར་ཡོད་རེད། སུ་ད་ལྟ་འདི་གི་ཟེ་ཕུག་ཟེར་མཁན་འདི་གི་གཡས་ཕྱོགས་དེ། བྱས་ད་འདི་ཞབས་རྗེས་འདི་བཤད་སྲོལ་འདི་ལ་ད་དེ་ནས་དེ་ནས་ད་ད་ཆུ་དབར། ཟེར་དུས་སྔན་མ་ཡིན་ན་བོད་ལ་ཡིན་ན་འདི་རེད་འདུག་བ། བོད་རང་བཙན་སྒང་ལ་ཆུ་དབར་ཟེར་མཁན་དེ་ལ་དེ་རྗེས་ཆོས་རྫོང་ཅིག་བྱུང་བ་རེད་བོད་པའི་གི་ད་རྫོང་ཏང་ཏང་རྫོང་ཁག་བཅོ་བརྒྱད་ཟེར་དུས་ཙཱ་ནས་ནི་རྫོང་དཔེར་ན་རྫོང་ཆེ་གཉའ་ནང་དེ་རྫོང་ཆེ་ཡིན་དུས་ཙཱ་ནས་གཉིས་འདུག་བ་ད་སྐྱ་སེར་གཉིས་གཅིག་རྩེ་དྲུང་གཅིག་དང་དྲུང་འཁོར་གཅིག་ཨ་ནི་དེ་ལ་ཕྱི་དེ་ལ་ཆུ་དབར་ཟེར་མཁན་དེ་ནི་རྩེ་དྲུང་གཅིག་བཏང་གནང་དགོས་པའི་དེ་འདྲའི་གི་རྫོང་ཞིག་ཡོད་ས་རེད་འོ་དེའི་བར་དུ་དེ་མི་ལ་རས་པ་འདུག་སུ་བྱས་པ་དེ་ནས་སྒོམ་རྒྱག་ས་བདུད་འདུལ་ཕུག་ནས་ཕར་ཕེབས་པའི་སྐབས་ནས། ཨ་ནི་བདུད་འདུལ་ཕུག་མ་རེད་ད་ལྟ་དེ་ག་ཟེ་ཕུག་ནས་ཕར་ཕེབས་པའི་སྐབས་ལ་ཨ་ནི་བཞག་གནང་བའི་ཞབས་རྗེས་རེད་ཟེར་གྱི། ཅིག་དེ་ཞབས་རྗེས་གཅིག་མཇལ་ཡས་འདུག་ལགས། ཨ་ནི་དེ་ལ་ད་དེ་ནས་ཡང་འོག་དེ་ཡང་ཡང་གཅིག་སྒྲུབ་ཕུག་གཅིག་འདུག་བ་ད་ད་ལྟ་ཟེ་ཕུག་དང་དེ་གི་ཆུ་དབར་དགེ་གསལ་གླིང་གི་བར་དུ་དེ་ཡང་ཨ་ནི་ཡང་ཡང་སྒྲུབ་ཕུག་སྐད་གྲགས་ཆེན་པོ་ཞིག་དེ་ལ་ད་མིང་དེ་རས་ཆེན་ཕུག་པ་ཟེར་རས་ཆེན་ཕུག་པ་ཟེར་གྱི་འདུག་ད་གཉིས་འདུག། ད་རས་ཆེན་ཕུག་ངས་གོ་ཡས་དེ་སྔན་མ་རས་ཆེན་ཕུག་ཟེར་དུས་བོད་རང་བཙན་སྒང་ལ་ཟེར་དུས་ཙཱ་ནས་རྗེ་བཙུན་མི་ལ་རས་པ་ལ་སློབ་མ་དག་ཡོད་པའི་ནང་ནས་སྐད་གྲགས་ཆེ་ཤོས་ཅིག་རས་ཆུང་པ་ཟེར་བཞུགས་པ་རེད་བ་ལགས་ལོང་ལོང། ད་རས་ཆུང་པ་གི་ཕུག་པ་རེད་ཟེར་ཞིག་གོ་མྱོང་ད་ད་ལྟ་ཡང་གནས་ཡིག་དེ་ནང་ལ་ག་རེ་ཤོག་ཟེར་ན་འདི་གི་ཨ་ནི་འདི་རྗེ་བཙུན་མི་ལ་རས་པའི་ཞབས་རྗེས་དེ་ལ་ནི་རས་ཀྱི་ཕུག་པ་ཨ་ནི་རས་ཕུག་ཟེར།

གནས་ཤིག་འདུག་བ་དེ་ལ་གནས་དེ་ལ་ད་ཅིག། ཁོ་ཚོས་ཡིན་ན་དེ་ཟེར་གྱི་འདུག་ད་དངོས་གནས་ཁོ་ན་གོ་ད་ཝ་རི་ཟེར་མཁན་དེ་བསམ་ཚུལ་ནང་འདི་བྱས་བོད་པའི་མིང་ལ་ཁོ་ཚོས་གོ་ད་ཝ་རི་དེ་སྙན་གཡོན་པ་ཟེར་གྱི་འདུག་བ། ད་བདེ་མཆོག་གི་སྙན་གཡས་པ་དང་གཡོན་པ་ཟེར་སྙན་གཡོན་པ་དེ་རེད། ཨ་ནི་སྙན་གཡོན་པ་གི་གནས་དེ་ལྟ་ཅིག་མཇལ་ཡས་ཀྱི་གནས་ཆེན་ཉི་ཤུ་རྩ་བཞི་ནང་ནས་གནས་ཆེན་གཅིག་དེ་ད་ག་ཟེར་ད་ལྟ་ཛ་ལན་དྷར་དང་ཕྱི་ཕྱི་མ་ཀོ་ས་ལ་དང་ཅིག་ས་གནས་ཉི་ཤུ་རྩ་བཞི་དེ་ད་ངས་ཚང་མ་དྲན་གྱི་མི་འདུག་གནས་ཉི་ཤུ་རྩ་བཞི་ནང་གནས་ཆེན་གཅིག་དེ་འདི་རེད།

ལགས་རེད། ལབ་ཕྱིའི་སར་འགྲོ་དུས་འདི་འདྲ་རེད། ཞེས་གཏོང་ལ། ཀཐ་མན་གྲུ་ནས་ཕེབས་དུས་ད་དེ་འགྲོ་དུས་ཐག་རིང་པོ་ཞེ་པོ་རེད་དཔེར་ན། ཀཐ་མན་གྲུ་ནས་བལ་ཡུལ་རྒྱལ་ས་ཀཐ་མན་གྲུ་ཟེར་མཁན་འདི་ནས་ཕར་དང་པོ། Bus། ལ་འགྲོ་བ་ཡིན་ན་ཆུ་ཚོད་བཅུ་འགོར་འོང་བ་དང་པོ་རེད། ཡང་མིན་ན། ང་ཚོ་མོ་ཊ་ལ་ནས་ཕྱིན་པ་ཡིན་ད Bus ལ་ད་སྒོར་མོ། ནེ་པ་ལི་སྒོར་མོ་བརྒྱད་བརྒྱ་ཙམ་གནས་ཀྱི་མི་འདུག།

ད་འདི་ནས་འདིའི་རྗེས་ལ་ད་འོག་དེ་ལབ་ཕྱིའི་ཆོས་ར་གི་འོག་སེ་ད་འདི་ཞིག་འདུག་བ་ག་ཟེར་ད་ལྟ་ཞིང་སྐྱོང་ཕོ་བྲང་ཟེར་མཁན་ཡང་རྒྱ་སེ་ཅིག་ཞིང་སྐྱོང་ཕོ་བྲང་ཟེར་ད་ལྷ་ཐོ་འདྲ་བོ་ཞིག་ད་ལྷ་ཐོ་བྱས་འདི་ཟེར་ལ་སྔོན་མ་རྗེ་བཙུན་མི་ལ་རས་པའི་སྐབས་ལ་ད་འདི་ལུང་པ་དེ་རྩུབ་པོ་ཞེ་པོ་ཞིག་བྱས་ནས་ཁང་ཁ་དེ་ལ་གནས་གནས་ཟབ་ས་ལ་འདྲེ་ཟབ་ཟིན་རོ་བསྡད་པ་བྱས་ནས་རྗེ་བཙུན་མི་ལ་ལ་གནོད་སྐྱེལ་ཡས་ཐབས་ཤེས་མང་པོ་བྱས་ནས་ནི་རྗེ་བཙུན་མི་ལ་རས་པས་ཡར་བཏུལ་ནས་ཨ་ནི་ཁོ་ལ་སྲུང་མ་བསྒྱུར་ནས་ཨ་བྱས་བྱས་སུ་ཕོ་བྲང

ལགས་རེད། འོན་ཏེ་ལབ་ཕྱི་དགོན་པ་གི་དང་ཉེ་འཁྲིས་ལ་ཡོད་པའི་གི་དང་ད་ལྟ་ཅིག་གོང་དུ་ཞུས་པ་ནང་བཞིན་གི་དེ་རྒན་གསོ་ཁང་དེ་ས་གནས་དང་ཡུལ་མིའི་གི་རྒན་གསོ་ཁང་ནང་དེ་མ་གཞན་པ་ནས་རྒན་གསོ་ཁང་ཡོང་མཁན་དེ་ཡོད་ས་རེད།
དེ་རྒན་གསོ་ཁང་གི་མི་ཚོ་དེ་དེ་དེང་སང་འདི་ལ་ཡང་གཞིས་སྡོད་རྒྱག་མཁན་མང་པོ་ཞིག་རྒྱག་གི་ཡོད་ས་རེད་སྔོན་མ་ཡིན་ན་ད་ནི་ཚོ་བཤམ་ཟེར་མཁན་དེ་བོད་ཤོར་ཚིག་སྐབས་དེ་བ་ལ་ད་ལྟ་བླ་མ་དེ་གི་གཟིགས་དུ་བོད་པ་མང་པོ་ཞིག་བོད་པའི་གཞིས་ཆགས་ཁོ་རང་ཡོད་རེད་ས། ལགས་སོ། གཞིས་ཆགས་ཅིག་བྱས། ཨ་ནི་མི་མང་པོ་ཞིག་བསྡད་ནས། ཨ་རྗེས་ལ་ག་ལེ་ག་ལེ་ག་རེ་ཆགས་པ་རེད་ཟེར་ན་ཁོ་ཚོ་ཚང་མ་ད། བོད་ལ་ཅིག་སྲིད་ཇུས་གུ་ཡངས་ནས་དྲན་པའི་བྱུང་བ་སོང་ཙང་ཁ་ཤས་ཕར་ལོག་པ་དང་ཁ་ཤས་མར་ཀཐ་མན་གྲུ་ལ་ཕྱིན་ཁ་ཤས་རྒྱ་གར་ལ་ཕྱིན་བྱས་ད་ད་ལྟ་བོད་པ་གཅིག་གཉིས་ཅིག་མ་གཏོགས་ཡོད་མ་རེད། ཨ་ནི་འདིའི་སྒང་ལ་ཨ་ནི། ཡུལ་མི་བྱས་ཨ་ནི་ཕྱི་ལོགས་ནས་མི་དེ་འདྲ་ད་ནེ་པ་ལི་མི་རིགས། ཏ་མང་དང་ཟེར་མཁན་དེ་འདྲ་མང་པོ་ཞིག་སླེབས་ནས་ད་དེའི་ལུང་པ་བྱས་ན་ད་ལུང་པ་གོ། ད་དེང་སང་རྒྱ་སྐྱེད་ཏོག་ཙམ་འགྲོ་གི་འདུག་མ་ཟད་ནས། ཡང་དག་འདི་ནས་མཚོ་བྱང་ཟེར་མཁན་ནི་ལབ་ཕྱིའི་བར་དུ་ཉི་མ་གཉིས་གོམ་པ་རྒྱག་མཁན་དེ་ལ་ད་ལྟ་ནེ་པལ་གཞུང་གིས་ད་ཕྱི་ལོགས་ནས་རོགས་རམ་དེ་ཡོད་པ་ཡིན་ན་ཁ་ན་དེ་ལམ་ཁ་ཞེ་པོ་བཟོས་ནས་མོ་ཊའི་ལམ་ཁ་ད་བཟོས་ནས་དེ་གཅིག་ལྟ་ནོ་ཟེར་བ་ད་དེ་འདྲ་བཟོ་བཟོ་ད་ཅིག་ཁོས་ཟེར་ན་ལོ་གཅིག་ནང་ལ་བཟོ་ཚར་ལོ་གཅིག་ད་ལྟ་ལོ་གཉིས་ཅིག་འགོར་ས་རེད།

རིས་གསུམ་འདུག་བ།
ལོངས།
རིས་གསུམ། ད་རིས་གསུམ་དེ་སྐད་གྲགས་ཞིབ་པོ་ཞིག་ཁྱེད་མཛའ་ཞིག་ལ་ད་ང་མཇལ་ཡོད་མ་རེད་མ་གཏོགས་ཁོ་ཚོས་གཟིགས་རིས་གསུམ་དེ། སྤྱན་རས་གཟིགས་རིས་ཞེས་ནི་རིས། དཀར་པོ་ཞིག་ད་རིས་ཀྱི་རིས་མདོག་དེ་དཀར་པོ་རེད་ས། ལོངས། དེའི་ཕ་ཆོས་དེ་ཡང། བྱམས་པའི་གཡང་གི་རིས་ཞེས་ནི་རིས། སེར་པོ་ཞིག། རྡོ་ཁ་ཁོ་རང་སེར་པོར་ད། ལོངས། ཆུ་ཆུ་དེ་རིས་ཡང་ནག་པོ་ཆེ་བྱང་ན་རྡོ་ཆེའི་རིས་ཞེས་རིས།

ཨ་ནི། མང་པོ་ཅིག་ཕ་གིའི་སྡེ། ཨ་ནི། དགུན་ཁའི་རིང་ལ་མར་ལུམ་སྣང་ཟིན་ལ་སྤོས་དབྱར་ཁ་ཁོ་རང་ཚོ་གི་ལ་ཕྱི་དེ་ལས་ཕྱི་དར་ལ་གྲོང་གསེབ་དེར་སྤོས། བྱས་དུས་ཁོ་ཚོའི་མི་འབོར་དེ་ཞེ་དྲག་ད་ནི་འཕར་མེད་པ་འདྲ་ད་ང་ཚོ་འཛམ་བུ་གླིང་ཚང་མ་ལ་མི་འབོར་འཕར་འགྲོ་གི་རེད།
ལགས་ལགས་རེད། དེར་ཁོ་ཚོ་ཡ་གིར་བཙན་ད། འོན་ཀྱང་གྲོང་གསེབ་དེ་ལ་མི་ཚང་ག་ཚོད་ཅིག་ཡོད་རེད་ཟེར་མི་ཚང་བཅོ་ལྔ་ཙམ་མ་གཏོགས་ཡོད་མ་རེད་ཟེར་གི་འདུག་ད། བྱས་ནས། ག་ཚོད། ལོ་གཞོན་གཞོན་ཚོ་རྒྱ་གར་དེ་བ་ལ་སློབ་གྲྭ་ལ་ཕྱིན་ཏི་སི་བྷི་དེ་བ་ལ་ཕྱིན་བལ་ཡུལ་དེ་བ་ལ་ཕྱིན་བྱས་ནས་ཕ་ནས་མར་ཕྱིན་ནས་ཨ་ནི། ཕ་ནས་མར་ལས་ཀ་བྱས་ནས་བསྡད། ཨ་ནི་མི་ཏེ་སི་མགོ་ཐོན་པ་ཚོ་བལ་ཡུལ་དེ་བ་ལ་ཚོང་ར་བཙུགས་ཚ་རྒྱ་ཚོང་བྱས་ཕྱི་རྒྱལ་ལ་ཕྱིན་བྱས་ཡ་གིར་ད་མང་ཆེ་བ་དེ་ངན་ཛི་ཉུང་ཉུང་ཞིག་མ་གཏོགས། དེ་འདྲ་མི་ཚང་བཅོ་ལྔ་ཙམ་མ་གཏོགས་ཡོད་མ་རེད་ཟེར་གི་འདུག། ལོངས་སུ། དེ་འདྲ་ཞིག་གི་ད། དེ་འདྲ་གི་གནས་རབས་ཞིག་རེད་ཤག་ད་དེ་འདྲ་གནས་གི་ད། ཅིག་གི། ད་མདོར་བསྡུས་རབས་ཞུ་བས་ན། དེ་འདྲ་འདྲ་ཞིག་རེད་ཞེ་ས་བ་ལ་ཨ་ནི་ཏེ་སི་ཚང་བ་ལ་བཀའ་འདྲི་གནང་གིན་གནང་གིན་གནང་ད་ངས་ཡང་དེ་ལན་བསྐྱོན་མེད་ན། ལགས་སོ་ལགས་སོ་འདི་ཨ་རྒན་ལགས་གསུང་ཡག་བྱས་པ་ན་ཅིག་གི་ད། མཚོ་ཤམ་ནས་ལ་ཕྱི་བར་དུ་ལ་ཅིག་གི་ད་ཨ་ད།

ཏན་ཏན་དེ་དེ་གནས་དེ་ཏན་སྐད་གྲགས་ཆེན་པོ་དང་མི་མང་པོ་འགྲོ་མཁན་ཡོང་ས་རེད་དཔེར་ན། ད་ལྟ་ཡིན་ན་ད་བླ་ཆེན་ཁག་ད་འབྲི་གུང་ཆེ་ཚང་རིན་པོ་ཆེ་དང་ད་རྣ་ཤིང་གི་ཁ་ས་དེ་ནུབ་པ་རིན་པོ་ཆེ་ཞུ་མཁན་ཞུ་བླ་མ་ཅིག་ཡོད་པ་རེད་ས་ད་ང་ཤེས་ཐུབ་མེད་ནུབ་པ་རིན་པོ་ཆེ་མང་པོ་ཕེབས་ཀྱི་རེད་ཕེབས་པ་མ་ཟད་ལ་ཕྱིའི་གྲོང་ཚོ་དེ་ཚོ་གི་ཁང་པ་སྔ་མ་ཚང་མ་ས་ཡོམ་སྐབས་ལ་ཚང་མ་འཕྲོ་བརླག་ཕྱིན་ནས་དེ་ཚང་མ་ལོག་ཨ་ནི་ནུབ་པ་རིན་པོ་ཆེ་གི་བཟོ་བཅོས་གནང་ནས།

རྟགས་མ་འོངས་པ་ལ་དེའི་གནས་ལ་ཕྱི་དེ་དཔེར་ན་གསེར་གྱི། ཅིག་གི་དབྱིན་ཇི་ནང་ལ་དང་ཀྲུའུ་རེ་སི་ཡུལ་སྐོར་སྤྲོ་འཆམ་པ་གིས་འགྲོ་ས་ཅིག་ཡས་བྱས། གནས་སྐོར་ས་ཅིག་ཡས་བྱས། ཡག་པོ་ཞིག་ཡོང་ས་རེད་གང་ཡིན་ཟེར་ན། ལུང་པ་གོ་ཡུལ་ལྗོངས་དཔེ་སྐྱིད་པོ་ཅིག་དང་ས་མཐོ་བོ་དེ་འདྲས་ཡིན་པ་ལ་ཡང་ཤིང་ནགས་དང་དེ་ནས་མུ་དབ་ལ་ཤིང་ནགས་དང་སྤང་ཐང་དེ་འདྲས་སྐྱིད་པོ་ཡོང་ས་དེ་འདྲས་ཅིག་འདུག། ལགས་ལགས་སྐད་ངག་དེ་ནས་འདའ་ཅིག་ཡ་འདའ་ཨ།

ད་ཕེབས་མ་ཐུབ་པ་བྱས་ནས་ཡག་ཅིག་རྐུབ་ཀྱག་སྒང་ལ་བཞུགས་གནང་གི་འདུག་ཁོ་རང་དུ་ཨ་ནི་གྲྭ་བ་གཅིག་གཉིས་ཤིག་མ་གཏོགས་གྲྭ་བ་མི་འདུག་གྲྭ་བ་མི་འདུག་ད་ནང་ཆེན་རྙིང་མའི་དགོན་པ་དེ་ལ་ད་རིན་པོ་ཆེ་ཁོ་རང་མ་གཏོགས་ཡང་དགོན་པ་མི་འདུག་ཨ་ནི་ལ་ཕྱི་ཁོ་རང་དགོན་པའི་ནང་ལ་ད་གྲྭ་བ་དེ་མེད་པ་རེད་དགོན་པ་མང་ཆེ་བ་འདི་རེད་ཤག་ད་ངས་དེ་ཚོ་དྲི་ཡས་བྱུང་མ་སོང་ང་ང་ཚོ་འགྲོ་དུས་ནི་གྲྭ་བ་གཅིག་ཡས་མི་འདུག་ཡིན་ནའང་ལ་ཕྱི་ཁོ་རང་དགོན་པ་དེ་སྔ་མ་ས་ཡོམ་བརྒྱབ་ནས་འདི་འཕྲོ་བརླག་ཕྱིན་པ་རེད། ལགས། བྱས་དུས་ནེ་པལ་གཞུང་གིས་ནེ་པལ་གཞུང་གི་དགུན་དུས་སུ་ཟླ་དོ་ལ་ཁའི་ནང་ལ་གར་ཚུགས་རེ་བརྒྱད་ནེ་པ་ལི་རུ་པི་དངུལ་ཀྲོར་གཅིག་ཨ་ནི་ཞལ་འདེབས་གནང་པ་རེད་ཟེར་ཡང་བསྐྱར་དུ་ཉམས་གསོ་བྱས་ཏེ་སྔར་ཨེ་ཙི་ས་ནས་ཉམས་གསོ་བྱེད་བཞིན་པ་རེད་ཤག་བསྡོམས་པ་ལགས། དེ་ཕྱིར་ལོག་ཚང་མ་བཞེངས་ཤག་སྐུ་དུས་རྫོགས་པའི་གུ་རུ་རིན་པོ་ཆེ་སྐུ་ཆེན་པོ་ཞིག་འདི་ལ་བཞེངས་ཀྱི་འདུག་ཨ་ནི་བཞེངས་མཁན་གྱི་མི་ཚོ་ཕོ་གསར་དུ་ཚང་མ་ཕ་ནས་བལ་ཡུལ་ཡོལ་མོ་བ་གངས་སེང་དེ་བ་ནས་སླེབས་ནས་ཁོ་ཚོ་གི་སྐུ་དེ་ཚོ་ལ་ལྷ་བྲིས་བྱེད་ཀྱི་འདུག་བཞེངས་ཀྱི་འདུག་བྱེད་ཀྱི་ད

འདི་མ་ཤེས་ཡང་གཅིག་གིས་སེམས་ཅན་དེ་འདྲའི་དོམ་གཟིག་ལ་སོགས་པ་དེ་འདྲས་ཀྱི་ཐུག་ཁ་གི་ཉེན་ཁ་ཡོད་རེད། ཨ་ནི་བྱས་ཙང་གཡས་གཡོན་དེ་བར་ལ་ད་འགྲོ་བ་ཡིན་ན། དེ་འདྲ་མཚོ་གཤམ་ནས་ལ་ཕྱི་བར་དུ་འགྲོ་ཡས་ཀྱི་ཉི་མ་གཉིས་ཀྱི་ས་ཆ་དེ་ལ། དང་པོ་དེ་ད་ཉི་མ་དང་པོ་དེ་དཔེ་ལམ་ཀ་སྡུག་ཆག་ཞུ་བྱས་ས་རེད་དེ། གཙང་པོའི་ཟུར་གསུམ་པའི་ཆིན་ཅན་ཐུར་ལམ་ཀ་འཕྲོ་བརླག་ཤིན་ཅོག་དེ་རེད་བ། ལ་རེད། ཨ་ནི་ལུང་ནང་གསེང་ལས་སླེབས་པ་ན་ལ་ཕྱི་བར་དུ་བོད་ཀྱི་ས་ནང་བཞིན་སྤང་བྱས་ཁབ་ཏུ་འགྲོ་མོ་འདྲ་ཅིག་ད་ད་ལམ་ཀ་མ་བཟོས་པ་འདུག་མོ་བཏང་ན་འགྲིག་རེད་གཟིགས་འདུག།

ལུང་པ་འདི་སྐད་དེ་ཚང་མ་བོད་སྐད་ནི་སྟོད་པ་གི་སྐད་དེ་རྒྱག་གི་འདུག་དེ་ཡིན་ན་བླ་མ་འདིས་ད་ལྟ་ཡང་ཁམས་སྐད་རྒྱག་གི་འདུག་ཨ་ཡུལ་སྐད་དང་ཁམས་སྐད་གཉིས་འདྲེས་མ་འདྲ་ཞིག་སྐྱོན་ཡོང་གི་འདུག་མི་ལྡོག་སྔ་བ་རེད་ད་ཁམས་ཡིན་ཡང་མེན་ཡང་བོད་པས་ད་ནི་ཁོ་རང་གི་ལོ་རྒྱུས་འདི་བཤད་ཡོང་དུས་བཟང་བོ་འདི་ལས་འདི་འདྲ་བྱས་ནས་འོ་འདི་འདྲ་ཅིག་རེད་བཞག་ལ། ལོ་ལོངས་རྒན་ཨ་མདའ་གཅིག་གི་ཨ་མདའ།

ལྟ་ནི་ཡོང་མཁན་ཡོད་མ་རེད་ཟེར་ས་མཚམས་ལ་རྒྱ་མིས་ཡ་གི་སོ་པ་བཏང་བཞག་ནས་རྙེད་པ་ཡིན་ན་སྡིག་སྲིག་འདུག་ཁོང་ཚོ་གི་ད་ལྟའི་ལོ་རྒྱུས་ཅིག་ལ། དེ་ཡ་གི་ལ་ཕྱི་གི་ནང་གི་མི་དེ་ཚོ་མི་ཚང་ཁ་ཤས་ཡོད་པ་ད་མི་ཚང་བཅུ་བཅོ་ལྔ་ཡོད་པ་དེ་ཚོ་གི་མནའ་མ་དེ་ཚོ་མང་ཆེ་ཕ་ནས་ཚུར་བོད་ནས་ཚུར་ལེན་དགོས་ས། དེ་ཡི་མནའ་མ་ཁོ་བོས་མནའ་མ་མང་ཆེ་ལུང་པ་འདི་ཁོ་རང་གི་ནང་ལ་ཡིན་ཡང་མང་ཆེ་གཉེན་ཚན་འདྲ་བོ་འགྲོ་དགོས་ཟེར་བ་མནའ་མ་ཕ་ལ་ལ་བོད་ནས་ཚུར་གནས་ཨ་ནི་ཁོ་ཚོ་ལོ་ཤས་སྔོན་ལ་ཟིག་ཟ་ཉིས་སྟོང་བརྒྱད་ཀྱི་སྔོན་དུ་བ་ལ་ཕ་ཁོ་ཚོ་ཉོ་ཆ་རྒྱག་ག་བོད་ལ་ཕ་ཕྱིན་ནས་དིང་རི་ཕྱོགས་དང་གཉའ་ནང་དང་དུ་བ་ལ་བོད་ཕྱོགས་ལ་ཕ་ནས་ཉོ་ཆ་རྒྱག་ཐུབ་ཡོང་པ་ན་དཔེ་ལས་སླ་པོ་ཡོག་རེད་ད་ཟ་འདའི་ཆ་ལ་དཔེ་གཅིག་གི་སང་ལས་ཐང་ན་རེད་ཟེར་ཉིས་ཟ་ཐ་ན་མ་གཏོགས་པེ་མེ་སེ་རྒྱ་མི་གིས་དམ་བསྒྲགས་བྱས་ནས་ད་དེང་སང་ཕར་ཚུར་འགྲོ་དུས་དཔེ་དཀའ་ངལ་ཆགས་བསྡད་ཡོད་རེད་ཟེར་དུ་བ།

འདིའི་སྐོར་ལ་ཉར་ཚགས་བྱས་ནས་ཁོ་ཚོ་གི་འཚོ་བ་དེ་གང་ལ་རེག་བྱ་བྱས་ཏེ་ཁོ་ཚོ་དཔལ་འབྱོར་གནས་སྟངས་འདི་ཅང་ཡག་ཐག་ཆོད་ཡོད་ས་རེད། འདི་གི་ཅིག་འདས་རིགས་མཐུན་རྐྱེན་ཚོ་ཚང་མ་ཁོ་རང་ཚོའི་འདི་མཛོ་མཛོ་མོ་གཉེར་ནས་བྱས་ཨ་ནི་བལ་ཡུལ་ཀ་ཏ་མན་ཌུ་ལ་མར་བཙོང་ཨ་ནི་མར་ནས་ཡར་ཉོས་ད་འདི་ནས་ང་ཚོ་ཡར་འགྲོ་དུས་དཔེར་ན་མཚོ་གཤམ་ཟེར་གི་འདི་ནས་ཡར་འགྲོ་དུས་ནས་ཁྱོན་ནས་དོ་པོ་འཁྱེར་མཁན་ཀུ་ལི་ཞེ་པོ་ཞིག་འགྲོ་གི་འདུག་ཚང་མ་ཅ་ལག་ཚང་མ་སྒལ་པ་ལ་འཁྱོག་དགོས་གི་འདུག་ཨ།

དངོས་གནས་བྱས་པའི་ད་ལྟ་མཚོ་གཤམ་བར་དུ་འགྲོ་ཆོག་གི་རེད་སུ་ཡིན་པ་ནའང་ད་ལྟ་ཁའི་ལག་ཁྱེར་འཁྱེར་མ་དགོས་བྱས་མཚོ་གཤམ་ནས་ཡར་གནས་ལ་ཕྱི་ལ་འགྲོ་དུས་ཡིན་གཅིག་མིན་གཅིག་ད་དེ་ཅིག Restricted Area རེད་བྱས་ནས་ས་ཆ་དེ་ལ་ཨ་ནི་ཆོག་མཆན་ཡིན་གཅིག་མིན་གཅིག་ཡིག་ཆ་དགོས་རེད་ཟེར་གྱི་འདུག་ད་ཡིན་ན་ང་ཚོ་ནེ་པ་ལི་སྐད་ཤེས་ཅིག་བོད་པའི་གདོང་རིས་འདྲ་པོ་ཅིག་ཡོད་པ་ཡིན་ན་ཨ་ནི་དེ་མཚོ་གཤམ་དེ་ནས་ད་ནི་ནེ་པ་ལི་སྐད་འདི་ཡ་འདི་འཕྲུ་འདི་བར་དུ་སྐྱེལ་ག་བྱེད་ན་དེ་དཀའ་ངལ་འདི་འཕྲུ་འདི་མ་བཟོས་སོང་བ་དེ་ཨ་ནི་ས་སྲུང་འགའ་བོ་འདིར་དམག་མི་འདྲ་བོ་འདུག་དེ་ཚོ་སྐད་ཆ་དྲིས་ལ་ག་བར་འགྲོ་རྒྱུ་ཡིན་པ་ཟེར་ནས་ནེ་པ་ལི་སྐད་ཆ་ང་ཚོ་ཡར་འགྲོ་གི་ཡིན་ལབ་ཤ་སྟག་ཨ་ནི་ནེ་པ་ལི་སྐད་ཆ་རེ་བཤད་ན་ག་གེ་ལབ་ཀྱི་མི་འདུག་གཞན་ཅིག་དང་དབྱིན་ཇི་གཞན་ཡིན་མིན་གཅིག་གི་དངོས་གནས་བྱས་ན་འགྲོ་ཆོག་ཡ་ཡིག་ཆ་ཞིག་དགོས་པ་རེད་ཟེར་གྱི་འདུག་ད་ཡིན་ནའང་མང་ཆེ་བརྒྱ་ཆ་ལྟ་བུ་བཤད་ན་བརྒྱ་ཆ་དགུ་བཅུ་གོ་ལྔ་གི་ཡིག་ཆ་དེ་ལེན་གི་མེད་ཟེར་ད་དབྱིན་ཇི་འདྲ་བོ་ནག་པོ་གདོང་མ་མ་འདྲ་ཡིན་ནི་ཡིན་མི་ལེན་དགོས་ཞེས་པ། ལོང་ལོང། ང་རང་ཚོ་མི་རིགས་འདི་ཕལ་ཆེར་ཆོག་མཆན་དེ་མ་ལེན་པར་འགྲོ་དགོས་ཟེར་ད་ད་ལན་ང་ཉེ་ཆར་ད་ལ་དྭགས་ལ་ཕྱིན་པ་རེད། ལ་དྭགས་ལ་གནས་སྲིད་ལ་འགྲོ་དུས་རྩ་ནས་ད་ག་ན་བཞག་ལ་དྭགས་བྱང་ཐང་ལ་འགྲོ་ཡས་དང་ནུབ་ར་ཟེར་མཁན་དེ་འགྲོ་ཡས་དེ་ལ་དངོས་གནས་བྱས་ན་ཆོག་མཆན་དགོས་འདུག་དེ་ང་ཚོ་གདོང་རིས་མཐོང་པ་ད་ཁོ་ཚོ་ཁྱེད་ལགས་ཀྱིས་ཡུལ་བབ་གང་ལ་ཡོད་མེད་ཤ་ཆ་བཏང་ཞེས་པ་འདི་ནང་བཞིན་ང་ཚོའི་གདོང་རིས་མཐོང་པ་དང་ཁོ་ནེ་པ་ལི་དང་ང་ཚོ་ཤར་པ་སོ་སོ་འདྲ་བོ་ཡོད་དུས་ང་ལབ་ཀྱིན་ཟིན་འདི་མི་དེ་གི་ཁྱེད་ཚང་ཞིག་ལ་མི་རིགས་དེ་གི་ཚང་མ་བོད་པ་འདྲ་བོ་ཁྱེད་སྐད་དེ་ཡང་བོད་སྐད་འདྲ་བོ་རང་རྒྱག་འདུག་པ་བོད་སྐད་མ་གཏོགས་ཁོ་ཚོ་འདྲ་གྲོང་ཚོ་ཁོ་རང་ནང་ལ་ཉི་མིག་རྒན་པ་ཚོ་ནེ་པ་ལི་སྐད་ཁོ་རང་ཤེས་ཀྱི་མ་རེད་ས་ཁོངས་དེ་ནི་མི་ནེ་པ་ལི་ཁོངས་རེད་མ་གཏོགས་ཁོ་རང་བྱས་ཙང

ཚོར་བ་གཅིག་མ་འདྲ་ག་རེ་ཡོང་གི་འདུག་ལ། ལགས། ད་དེ་ཡོད་ཞག་མཉམ་ཨ་ཐག་ཕ་མའི་མཉམ་དུ་ཅིག་ཅིག་ཁྲིད་ཡོད་པ་ལ་ད་དེའི་ཀ་ལ་ཅིག་དམིགས་བསལ་གྱི་ཁ་བཟོས་ཏེ། ད་ད་ད་ཕ་མའི་མཉམ་དུ་གོམ་པ་རྒྱབ་ནས་ཕྱིན་པ་རེད་ད་ག་ཟེར་ད་གནས་མཇལ་གར་འགྲོ་བ་རེད་ཟེར་ན་དམིགས་བསལ་གྱི་ཚོར་བ་གས་གས་ད་བྱུང་བ་དྲན་གྱི་མི་འདུག་ད་དུག་སེལ་ཡོང་ཤག། ཁོ་གདུང་ཆེན་ཞབས་རེད་ཡིན་ན་ང་ཚོའི་གཉའ་ནང་དེ་ནས་འགྲོ་དུས་འདི་འདྲ་འགྲོ་དགོས་རོ་ད་ནང་ང་ཚོ་ང་སྐྱེ་ས་དེ་བཀྲ་ཤིས་རྫོང་ཟེར་གྲོང་གསེབ་ཆུང་ཆུང་ཞིག་རེད་དེ་ནས་འཕེལ་རྒྱས་གླིང་དགོན་པ་ལ་ཕྱིན་འཕེལ་རྒྱས་གླིང་དགོན་པ་ཟེར་དེ་ནས་ཕར་བཀྲ་ཤིས་སྒང་ཟེར་བཀྲ་ཤིས་སྒང་ནས་ཨ་ནི་ཡ་ག་ལེ་ག་ལེ་ག་ལེ་གོམ་པ་རྒྱབ་ནས་ལ་དེ་གངས་ལ་དེ་རྒྱབ་ན་ད་ཕྱི་ཟླ་ད་ཟླ་ཕྱི་ཟླ་ལྔ་བ་དྲུག་པ་སྐབས་དེ་བ་ཡིན་ས་རྒྱབ་ཨ་ནི་མ་འགྲོ་དུས་ས་གནས་ཡུལ་ལྗོངས་སྐྱིད་པོ་ཞེ་པོ་ཞིག་མ་ང་མཐོང་གི་རོ་ཡ་གངས་འདི་ག་ལེ་ག་ལེ་གངས་མར་རྫོགས་བྱས། ཨ་ནི་སྤང་རི་ཐུག་རྫ་རི་ཐུག། དེ་ནས་ག་ལེ་ག་ལེ་ཤིང་ནགས་ཐུག་བྱས་ནས་ཡུལ་ལྗོངས་རྩེ་གཙང་པོ་ཟུར་ལ་དེ་དགོན་པ་དེ་དུས་སྟོན་ནས་དགོན་པ་ཡིན་མདོག་ཁ་པོ་སྐྱིད་མདོག་ཁ་པོ་ཞེ་པོ་རེད་དེ་འདྲའི་དྲན་གྱི་འདུག་ད་དེ་དུས་དཔེ་དཔེ་ལུང་པ་དེ་སྐྱིད་པ་ལ་བསམ་པའི་དེ་འདྲ་ཚོར་བ་རེ་བྱུང། ད་ཁ་སང་ཡར་འགྲོ་དུས་ས་གནས་ད་ལོ། ད་རེ་བ་ལ་ཡང་དེ་ཚོ་ཡང་བསྐྱར་ལྟ་ཉིན་དྲོད་མ་ཚད་ལ་ཕྱིའི་གནས་དེ་མཇལ། ཨ་ནི་གནས་དེ་ཚོ་ཚང་མ་མཇལ་བའི་སྐབས་ལ་ཡ་ཧེ་གི་ས་མཚམས་བར་དུ་ཡང་ཕྱིན་ནས་སྔན་མ་ང་རང་ཡོང་སའི་གངས་རྒྱབ་སར་བར་དུ་ཅིག་འགྲོ་ཐུབ་ན་བསམ་གྱི་འདུག་འཆར་གཞི་འདྲ་བོ་འདི་ནས་བཏིངས་པ་ཡིན་ཏེ་ད་གང་ལྟར་འགྲོ་ཐུབ་ཡོད་མ་རེད་པ་དུས་ཚོད་རྩ་ནས་ད་ཅིག་གིས་གང་ལྟར་ད་ལུང་པ་ཁོ་གནས་རྩ་ཆེན་པོ་རེད་ཟེར་སྔན་མ་ཡིན་ན་ད་གཉའ་ནང་ལ་ཡིན་ན་དེའི་ད་མདོ་སྣེའི་ངའི་བདེ་གཤེགས་རྒྱབ་པའི་དེ་ཚོ་ཚང་མ་ཧ་གོ་ཡོད་མ་རེད། དེ་དུས་ང་ཚོ་གི་བསམ་བློ་གོ་ལ།

ཐར་བ་ཡིན་ན་ཁྱོན་ནས་ལུང་པ་གཅིག་གི་གནས་སྟངས་དེ་ཆགས་སྟངས་དེ་སྐྱིད་པོ་ཞེ་པོ་བྱས་མེ་ཏོག་གང་ཡག་ཡག་ག་མེ་ཏོག་ཁེངས་བསྡད་པ་ནི་ཅི་གནས་བསངས་ཀྱི་དྲི་མ་དེ་ཚོ་ད་ཅི་ཤུག་པ་དང་བ་ལུ་དང་སུ་ལུ་དང་བསངས་དེ་ཀྱི་དྲི་མ་བྱས་ནས་དྲི་མ་ཁ་ནས་དྲི་མ་མངར་སང་སང་བྱས་མིག་ལྟད་མོ་བྱས་ནི་ཆུ་རྒྱུག་ཆུ་དེ་ཚོ་བྱས་ནི་ལུང་པ་དེ་ལ་བསྡད་འདོད།

ད་དུང་མིང་ཁྱད་མཚར་ཞིག་ལབ་སོང་ད་ལྟ་ག་རེ་ཟ་ཞིག། ད་ལྟ་མིང་ཞིག་ལབ་སོང་ང་དེ་བརྗེད་སོང་འོ་དེ་རི་དྭགས་མང་པོ་བལྟ་ཡས་ཡོད་པ་གནས་མཇལ་ཡས་ཡོད་པ་ད་ཁོ་སྤྲོ་སེང་དང་གནས་དང་མཉམ་དུ་གཅིག་ཆོག་ཆོག་བྱ་དགོས་ས་རེད། སྤྲོ་སེང་བྱས་ནས་ཨ་ནི་ལུང་གཙང་མ་ག་མི་ཁོ་རང་ད་ལྟ་དེ་ནང་ལ་དེ་མོ་ཏྲ་དང་དེ་འདྲའི་གས་ཡོད་མ་རེད། མི་མང་པོ་མེད་དུས་ལུང་པ་ཁོ་གཙང་མ་བྱས། ཨ་ནི་ས་མཐོ་བོ་བྱས་ཨ་ནི་ཡུལ་ལྗོངས་སྐྱིད་པོ་བྱས་དུས་གནས་མཇལ་ཞིག་ལ་ཨ་ནི།

ལ་ཕྱི་ཆོས་ར་ནས་ཁ་ཤས་ཤར་ལ་ཁ་ཤས་ནུབ་ལ་ཁ་ཤས་ལྷོ་ལ་ཡར་བྱས་ནས་ཨ་ནི་རི་མཐོ་པོ་ལ་ཡར་འཛེགས་འགྲོ་དུས་ད་ནི། དངོས་གནས་བྱས་པ་ཡིན་ན་ད་ལྟ་ཁོ་ཚོ་ཁ་ཤས་ཟེར་གྱི་འདུག་ད། ད་ཅིག་གི། མིའི་དཔེ་ལྟར་ད་མཚམས་རྒྱག་མཁན་སྒོམ་རྒྱག་མཁན། ད་གྲུབ་ཆེན་ཟེར་བ་ལ་ད་མཚམས་པ་མང་པོ་ཞིག་རེད་འདུག་ཨ་ནི་མཚམས་པ་དེ་ཚོ་ཡོད་སའི་མཚམས་ཁང་དེ་ཚོ་དཔེ་སྐྱིད་པོ་རེད་འདུག་མཚམས་ཁང་དེ་ཚོ་ལ་ཕྱིན་མཚམས་ཁང་དེ་ཚོ་ལ་ཨ་ནི་སོ་སོ་བསྡད་བྱས་ཏེ་ཞིག། ཁ་འདོན་འདྲ་པོ་བྱས་བསྡད་ནས་མར་བལྟས་པ་ཡིན་ན་ཅིག་མཐོང། ལྟད་མོ་བལྟ་ཡས་ཡག་པོ་བྱས། མཚམས་ཁང་དེ་རྒྱབ་ལ་བྱས། འདིའི་སྒང་ལ་ད་ཅིག་རི་བོ་ཁང་ཅིག་གི་ད་ལྟ་དེ་བདེ་མཆོག་གི་རི་དེ་རི་བདུན་པ་དེ་ཟེར་བ་རི་བདུན་པ་དེ་རྒྱབ་ལ་ཡར་འགྲོ་སོ་སོའི་རྒྱབ་དེ་བྱས། འདི་སྒང་ལ་ད་མཚོ་གསུམ་བྱས། མཚོ་གསུམ་དེ་རི་དེ་གི་སྒང་དེ་ལ

སློབ་མ་བཞི་བཞི་ཕེབས་པར་སྔ་མ་དང་ཕྲུ་གུ་བཞི་བ་བྱུང་བའི་ལོ་རྒྱུས་བཀླགས་ལ། ལགས་སོ་ལགས་སོ། འདི་འདྲ་རེད། ལགས་སོ་ལགས་སོ་རྒན་ལགས། འོ་འདི་འདྲ་རེད་བཞག། ལགས་སོ་ལགས་སོ། ཨ་ནི་རྒན་ངག་དབང་ཆོས་འཛིན་ལགས། ཐ་མ་དེ་བཀའ་འདྲི་ཞུ་ཡས་ལ་ཨ་ནི། རྒན་ལགས་ད་ཅིག་ཡང་ད་ཕ་གིར། ལ་ཕྱི་གནས་ཐོག་ལ་ཉམས་ཞིབ་གནང་བ་དང་ཨ་ནི་ད་ག་ཚོད་དངོས་སུ་ཕ་གིར་ཕེབས་པ་དང་འདི་འདྲའི་ཉམས་མྱོང་ཐོག་ནས་ཅིག་མ་འོངས་པ་ལ་ཕ་གིར་ཕེབས་མཁན་ཡོད་པ་ཡིན་ན་ཅིག། ཅིག་ཡར་ཡར་མ་འགྲོ་གོང་ལ་གྲ་སྒྲིག་ག་རེ་ག་རེ་བྱེད་དགོས་འདུག་མདོར་བསྡུས་གསུང་རོགས་གནང་ཞུ་གི་ཡིན། ཨོ། གྲ་སྒྲིག་དཔེ་གནད་འགག་ཚ་པོ་ཞེ་པོ་རེད་བཞག་ལགས་གལ་ཚ་བོ་གྲ་སྒྲིག་གནང་དགོས་འདུག་ལགས་ཅིག་གལ་སྲིད་མ་འོངས་པ་ལ་ད་ལ་ཕྱི་གནས་གཟིགས་ལ་ཕེབས་མཁན་ཡོད་པ་ཡིན་ན་ཨ་ནི་ཡིད་མི་བདེ་གནང་དགོས་འདུག་དང་པོ་དེ། བལ་ཡུལ་ཀཏ་མན་ཌུ་སླེབས་པ་དང་ཨ་ནི། ཕར་ཅིག་ཕ་གིར་ཡར་འགྲོ་ཡས་ཀྱི་ད་ཅིག་ཞབས་ལྷམ་དུག་ལོག་དེ་ན་བཟའ་བདེ་བོ་ཞིག་ཞབས་ལྷམ་བདེ་བོ་ད་དེ་བ་གི་དུག་ལོག་ནམ་རྒྱུན་དུ་གོན་ཡས་ཚོ་འགྲིག་གི་མི་འདུག་ང་ཚོ་ཡང་དེ་འདྲ་འདྲ་པོ་བྱས་ནས། དཔེ་རྩ་བ་བདེ་བོ་མི་འདུག། ལྷམ་བདེ་བོ་ཅིག་བྱས། ད་ནི་ནི་ཅིག་ཡིན་ད་ན། གོས་ཐུང་དཀྱུས་མ་དེ་འདྲ་མིན་པ་བྱས། track tracksuit འདྲ་པོ་ཅིག་དེ་འདྲའི་གྲ་སྒྲིག་འདྲ་པོ་བྱས། ཨ་ནི་ལུང་པ་ཧོ། ཀཏ་མན་ཌུ་ཚ་བ་ཡོད་ནའང་ཡ་གིར། ད་གནམ་གཤིས་གྲང་མོ་ཡོད་ཤག་ཟིན་ནས་ཅིག། ཅིག། jacket མཐུག་པོ་དེ་འདྲའི།

རྫོགས་ལ་སྔ་དྲོ་ཕྱི་མར་སླེབས་ཀྱི་ཡོད་མ་རེད། ཨ་ནི་འདི་ཕྱིན་པ་ཡིན་ན་འདི་བཱ་སི་ནང་འདི་བཱ་སི་ག་ལེ་ག་ལེ་བཀག་གིན་བཀག་གིན་འགྲོ་ནས་ཨ་ནི་ཡང་བཱ་སི་ཁོ་རང་ཡང་སྐྱིད་པོ་ཞེ་པོ་ཅིག་འདུག་དཔེར་ན་བལ་ཡུལ་ནས་ཕྱིན་དུས་གཙང་པོའི་གཞུང་གཞུང་ལ་ཕྱིན་དེ་ནས་རིའི་སྒང་ལ་ཕྱིན་ཨ་ནི་ག་རོག་ཕྱིན་ནས་ལམ་ཁ་ནི་ཆུ་ཚོད་གསུམ་བཞི་ཕྱིན་པའི་རྗེས་ལ་ཨ་ནི་ལུང་པ་ཚོ་ཚང་མ་ནེ་པ་ལི་མི་རིགས་རྟ་མང་ཟེར་མི་རིགས་དེ་ཚོ་ཡིན་དུས་ཚང་མ་ཁོ་ཚོ་ལུང་པ་དེ་བོད་ས་ཆར་སླེབས་པ་ནང་བཞིན་འདུག་ག་ཁང་པ་ཚོ་ཚང་མ་ལ་དར་ལྕོག་བཏང་བྱས་རི་ཚང་མ་དར་ཐག་བཏང་ནས་བྱས་ནས་ལུང་པ་ཚང་མ་གཅིག་གི་བོད་ཀྱི་ལུང་པ་ནང་པའི་ལུང་པ་ཞིག་སླེབས་པ་ནང་བཞིན་ཞོག་དེ་དེའི་རིགས་ལ་སྐྱིད་པོ་ཨ་ནི་དེ་ནི་རྫི་རི་ཟེར་ལུང་པ་དེ་དཔེ་སྐྱིད་པོ་རི་སྒང་ལ་ཡར་ཕྱིན་ཡང་མར་ཡོང་ཡང་ཡར་ཕྱིན་བྱས་རི་དེ་ལ་ལུང་པ་སྐྱིད་པོ་ཞེ་པོ་ཅིག་འདུག་ཨ་ནི་དེ་བ་ལ་བྱས་ལ་ཆོས་བྱས་དེ་ཞུ་དུས་བར་མཚམས་ལ་བབས་གིན་བབས་གིན་ད་སོ་སོ་མོ་ཏྲ་ལ་ཕྱིན་པ་ཡིན་ན་ཁོ་བཀག་པར་རྒྱག་པ་ལ་བཀག་དང་ལབ་ཐུབ་ཀྱི་རེད་མ་གཏོགས་ཡིན་ན་ང་ཚོ་མོ་ཏྲ་ལི་ཞིག་གླས་ནས་འགྲོ་ཡིན་དེ་ཡར་འགྲོ་དུས་མོ་ཏྲ་གླས་ནས་ཕྱིན་པ་ཡིན་ཏེ་ཁོས་བཀག་རོགས་བྱེད་ཀྱི་མི་འདུག་ཀྱོ་མགྱོགས་པོ་འགྲོ་དགོས་ང་ཡར་སླེབས་ནས་ལམ་སང་མར་ལོག་དགོས་ཡོད་བཤད་ནས་ཨ་ནི་ཁོས་ཆུ་ཚོད་བདུན་ལ་ཡར་སྐྱེལ་བཞག་སོང་དེ་སྔ་པོ་ཞེ་པོ་སླེབས་ནས་ཡར་སླེབས་ནས་བྱས་ནི་གས་ཡང་མར་རོ་ཐོག་གཤམ་ལ་གས་མི་འདུག་ཨ་ནི་དེ་ཆུ་ཚོད་བཱ་སི་ནང་འགྲོ་ན་ག་ལེ་ག་ལེ་ཆུ་ཚོད་བཅུ་འགོར་གྱི་འདུག

ཡང་ཆིག་སྟོང་དང་ཆིག་སྟོང་མང་ཡང་ཆིག་སྟོང་ཡིན་པ་དང་ཕལ་ཆེར་དེ་འདྲའི་ཞིག་སྤྲད་ནས་ནི་ཕལ་བའི་གནས་སྐོར་ལམ་སང་ཕལ་གནས་བྱས་ནས་ཡོང་ཡས་ཡོད་རེད། ཨ་ནི་ཨོ་དོང་སུ་འགྲོ་སྟངས་བྱས་ཨ་ནི་ཡས་ནས་གོམ་པ་ད་གཅིག་རྒྱག་ཡས་ལ་དང་པོ་ཟབ་ཟབ་མ་བྱས་ན་ཕལ་ཆེར་གོམ་པ་རྒྱག་མ་ཐུབ་ངེས་དེ་ན་དཔེ་ད་ལྟའི་ཆ་ལ་ན་དཔེ་དཀའ་ངལ་འདུག་བ། ད་ལྟ་ལམ་ཀ་དེ་ཆུ་མཛོད་དེ་བཟོས་བས་ཀྱི་རྐྱེན་གྱིས་དེ་ནས་ཆུ་ཚོད་ཐོན་པ་དང་ཡར་གྱེན་གཟར་པོ་ཞེ་བོ་ཞིག་འཛེག་དགོས་འདུག་དཔེར་ན་རྡ་རམ་ས་ལ་གི་དང་ནགས་ལོག་ག་ལི་ནས་ཏི་རུན་ཟེར་མཁན་འདྲ་པོ་དེ་འདྲས་ཐེངས་མ་གཉིས་གསུམ་འཛེགས་པ་ཡིན་འདྲ་པོ་ཞིག་དཔེ་དཀའ་ལས་འདུག་དེ་གྱེན་ལ། ད་དེ་ལ་མིས་ཐབས་ཤེས་དཀྱུས་མ་བྱས་ན་འགྲོ་ཐུབ་ཡག་རང་མ་ཡང་ང་ཡང་འགྲོ་ཐུབ་མ་སོང་ག་རོག་ནི་དབུགས་ལྡང་གི་མི་འདུག་དེ་གྱེན་གཟར་པོ་འདུག་སྨྱུག་མ་ལ་འཆངས་ནས་འགྲོ་དགོས་འདུག་དེ་ནས་རྐང་པ་འདྲེད་བརྡར་ཤོར་ལག་པ་ཤོར་ན་མ་ཤི་ན་མ་གིའི་གཙང་པོ་ལ་རོལ། མ་ནི་མར་ཟག་ཡག་རང་རེད་ཤག།

ཀུ་ལི་གཉིས་གསུམ་ཅིག་གླ་ཐུབ་པ་ཡིན་ན་ཀུ་ལི་དེ་དག་འདི་རེད་བྱ། ལ་ཕྱི་ནས་ཁ་ས་དེ་ནས་མཚོ་བྱམས་ནས་ཀུ་ལི་གི་མང་ཆེ་ཁོ་ཚོ་གི་འགྲོ་སྟངས་འདྲ་པོ་དེ་འདི་རེད་བྱ་ཁ་ས་ར། ཀུ་ལི་རེ་ལ་ཉི་མ་རེ་ལ་ནེ་པ་ལི་སྒོར་མོ་ད་ཆིག་སྟོང་འདྲ་པོ་སྤྲད་དགོས་འདུག་དེ་བ་ལ་ནི་ཌོ་ལར་གཅིག་བཅུ་བཅུ་བཟོ་འདུག་ཉི་མ་གཅིག་ལ་ཌོ་ལར་བཅུ་བཅུ་སྤྲད་པ་ཡིན་ན་ཨ་ནི་ཁོ་གིས་ཅ་ལག་ཆགས་ཚད་ཞེ་བོ་ཞིག་ད་དཔེར་ན་ཀི་ལོ་བཞི་བཅུ་ལྔ་བཅུ་འཁྱེར་ཡོང་འདུག་ཁག་ཞེ་བོའི་ཅ་ལག་འཁྱེར་འདུག། ཁྱེད་ཚོ་འགྲོ་ཐུབ་པ་ཡིན་ན། དངོས་གནས་བྱས་ན་ལ་ཕྱི་ལ། མ་འོངས་པར་འགྲོ་མཁན་ཡིན་ན་དེ་ནི་དེ་ནས་ཡ། མ་སྐད། མཚམས་རྒྱག་མཁན་གྱི་དགོན་པ་དང་རྒན་གསོ་ཁང་ལ་ཞལ་འདེབས་བྱས་ད། དངུལ་སྤྲད་ནས་ཁོང་ཚོ་ཉོ་ས་གས་ཡོད་མ་རེད་བ་མང་ཆེ། ལགས་རེད། མང་ཆེ་དེ་ནི་ཡ་བལ་ཡུལ་ནས། འབྲས་ལ་སོགས་པ་དེ་ནང་བཞིན་ཟ་ཡའི་རིགས་འབྱོར་བ་དག་ཅིག། གཅིག་ནི་ལ་འབྲས་གཅིག་ནི་གྲོ་ཞིབ། འདི་འདྲའི་གི་ཟ་ཡའི་རིགས་དག་སྐམ་ཟས་འདྲ་མ་འདྲ་དེ་འདྲའི། བསྣམས་ཐུབ་པ་ན་ཀུ་ལི་ལ་འཁྱེར་ཡོང་ནི་ཡ་གིར་སྟེ་སེམས་དང་ཀི་ལོ་ཅིག་བཅུ་བཅུ་བཞི་བརྩེགས་ནས་རེ་རེ་མཚམས་ཁང་ཡོད་སར་ཕར་ཕུལ། རྒན་གསོ་ཁང་དེ་བ་ལ་ཞབས་འདེགས་ཕུལ་མ་དྲག་པོ་དང་ཞབས་འདེགས་ཕུལ་ཐུབ་པ་ཡིན་ན་ཨ་ནི་བསོད་ནམས་དང་རྒྱུན་གནས་མཇལ་བའི་ཞོར་ལ་སྦྱིན་པ་གཏང་ས་ཡག་པོ་ཞིག་ཡོད་ས་རེད། ལགས་སོ་ཨེ་ནི་ཨ་མི་རི་ཀའི་ནོར་ཐི་ཁེ་ར་ལ་ན་མངའ་སྡེའི་ནང་ལ་བཅའ་བཞུགས་གནང་མཁན་ངག་དབང་ཆོས་ཆེན་ལགས་ཨེ་ནི་ང་ཚོའི་གཏམ་གླེང་གི་ལེ་ཚན་ནང་ལ་ཕེབས་པར་ཐུགས་རྗེ་ཆེ་གནང། ཐུགས་རྗེ་ཆེ་གནང་སོང་ལགས་ཨེ་ནི་ཐུགས་རྗེ་ཆེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གཏམ་གླེང་གི་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། དེ་རིང་གི་ལེ་ཚན་དེ་གཙོ་སྐྱོང་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།